ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།

འཛམ་གླིང་སྟེང་གི་ཆུ་དང་འབྲེལ་བའི་གནད་དོན་ཐོག་ལྷན་ཚོགས་ཤིག་གནང་ཡོད་པ་དེའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་རྒྱབ་སྐྱོར་འོག་ཧི་མ་ལ་ཡའི་རི་རྒྱུད་དང་འཁྱགས་རོམ་ཁག་སྲུང་སྐྱོབ་ཐུབ་ཐབས་ལ་དམིགས་པའི་ལྷན་ཚོགས་ཤིག་གནང་ཡོད་པ་དེའི་སྐོར་ལ་གླེང་མོལ་ཞུ་རྒྱུ་ཡིན། ཧི་མ་ལ་ཡའི་རི་རྒྱུད་ཀྱི་འཁྱགས་རོམ་དེ་དག་ནི་འཛམ་གླིང་ནང་གི་གཙང་ཆུ་ཆེ་གྲས Indus དང Ganges ཡར་ཀླུང་གཙང་པོ་དང Brahmaputra ལ་སོགས་ཆུ་ཆེན་མང་པོའི་འབྱུང་ཁུངས་ཡིན་པ་དང། ཆུ་མགོ་གངས་ལ་ཡོད་པའི་གཙང་ཆུ་དེ་དག་ལ་བརྟེན་ནས་སྐྱེ་ལྡན་སྲོག་ཆགས་དང་རྩི་ཤིང་འདྲ་མིན་ཁག་སྐྱེ་སྤེལ་ཐུབ་རྒྱུའི་སྣོད་བཅུད་རྟེན་འབྲེལ་ཁག་ལ་བརྟེན་ནས་གཙང་ཆུ་དེ་དག་གི་ཆུ་མགོ་དང་ཆུ་གཤམ་དུ་གནས་པའི་མི་དམངས་ཐེར་འབུམ་མང་པོར་འཚོ་གནས་ཐུབ་ཀྱི་ཡོད་པ་རེད། དེང་སྐབས་མི་འབོར་འཕེལ་རྒྱས་མང་དུ་སོང་བ་དེ་དང་དཔལ་འབྱོར་དང་ཞིང་ས་གཉིས་ཀའི་དགོས་མཁོ་ཁག་ཆེ་རུ་སོང་བ་དེའི་ཁར་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ལ་བརྟེན་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་གཙང་ཆུ་ཁག་དང་གཏན་འཇགས་འཁྱགས་རོམ་ཁག་གི་ཞུ་ཚད་ཡང་མཐོ་རུ་སོང་སྟེ་མ་འོངས་པར་ཆུའི་ཐོན་སྐྱེད་ཁག་ལ་དཀའ་ངལ་འཕྲད་སྲིད་པའི་ཉེན་ཁ་ཞིག་ཡོང་གི་ཡོད་པ་རེད། ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ན་རྟེན་གཞི་བྱས་པ Stimson Center ཅེས་པ་གཞུང་འབྲེལ་མ་ཡིན་པའི་བློ་གྲོས་ཚོགས་ཆུང་དེ་ཡིས་དུས་རྒྱུན་དུ་ནས་རྒྱལ་སྤྱིའི་ནང་ཞི་འབྲེལ་ལས་བྱ་སྤེལ་བ་དང་འདུམ་འགྲིག་ལས་བྱ་སྤེལ་མཁན་ཚོགས་ཆུང་དེ་ཡིས་ཧི་མ་ལ་ཡའི་རི་རྒྱུད་དང་རི་གཤམ་དུ་གནས་པའི་རྒྱལ་ཁབ་ཚོར་མ་འོངས་པར་ཆུའི་དཀའ་ངལ་ཡོང་སྲིད་པ་དེ་དག་དང་འབྲེལ་བ་ཡོད་མཁན་རྒྱལ་ཁབ་ཁག་ཐུན་མོང་ཐོག་ཆུའི་དགོས་མཁོ་ཁག་མཁོ་སྒྲུབ་ཐུབ་རྒྱུའི་ཐབས་ལམ་ཞིག་འཚོལ་བཤེར་བྱེད་ཀྱི་ཡོད་པ་རེད། འདས་པའི་ལོ་ཤས་ནང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་ནུས་ཤུགས་དང། ཆུའི་དགོས་མཁོ་ཁག་བསྒྲུབ་རྒྱུར་ས་གནས་ཀྱི་ཁོར་ཡུག་ལ་དོ་སྣང་མ་བྱས་པར་གཙང་ཆུ་ཁག་གི་སྟེང་ཆུ་རགས་དང་ཆུ་མཛོད་བརྒྱབ་ཀྱི་ཡོད་པ་དེ་དག་གིས་ས་གནས་ཀྱི་སྣོད་བཅུད་རྟེན་འབྲེལ་ཁག་ལ་གནོད་སྐྱོན་ཚབས་ཆེན་ཡོང་གི་ཡོད་པར་ལྟོས་མེད་ཐོག་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གི་དབར་མ་འོངས་པར་ཆུའི་མཐུན་རྐྱེན་ཁག་བེད་སྤྱོད་བྱེད་སྟངས་ཐོག་སྤྱི་ལ་དབང་བའི་སྒྲིག་གཞི་ཞིག་དང་མ་འོངས་པར་ཆུ་དང་ཟ་འབྲུ་དེ་བཞིན་ནུས་ཤུགས་སོགས་ཀྱི་མཐུན་རྐྱེན་དེའི་རིགས་མཉམ་སྤྱོད་ཐུབ་རྒྱུ་དམིགས་པའི་འབྲེལ་མཐུད་ལས་ཁང་ཞིག་རྩ་འཛུགས་ཐུབ་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པ་རེད། དེང་སྐབས་གནམ་གཤིས་འགྱུར་ལྡོག་དང་ས་གནས་ཀྱི་སྲིད་གཞུང་ཁག་གི་བྱ་སྤྱོད་ལ་བརྟེན་ནས་ཧི་མ་ལ་ཡའི་རི་རྒྱུད་སྟེང་གི་ཆུ་དང་གཏན་འཇགས་འཁྱགས་རོམ་ཁག་གི་ཞུ་ཚད་ཡང་མཐོ་རུ་འགྲོ་གི་ཡོད་པའི་དོན་རྐྱེན་ཁག་ལ་བརྟེན་ནས་ད་ལན་ཉེ་ཆར་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་བཞི་བར། འཛམ་གླིང་གི་ཆུའི་གནས་སྟངས་ཐོག་གཟའ་འཁོར་གཅིག་གི་རིང་སུའི་ཌེན་གྱི་གྲོང་ཁྱེར Stockholm ནང་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་བ་དེ་ཡི་ཉིན་མཐའ་མ་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་མོ་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་དང་རྒྱལ་སྤྱིའི་ཆུ་སྲུང་སྐྱོབ་ལྟེ་གནས་ཁང་གཉིས་ཟུང་འབྲེལ་ཐོག་ཧི་མ་ལ་ཡའི་སྟེང་གི་ཆུའི་འབྱུང་ཁུངས་ཁག་སྲུང་སྐྱོབ་བྱེད་ཕྱོགས་ཐད་ཆེད་མངགས་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་གནང་ཡོད་པ་རེད། རྒྱལ་སྤྱིའི་རང་བཞིན་ལྡན་པའི་ལྷན་ཚོགས་དེའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་ནང་ཡོད་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་དང་རྒྱལ་སྤྱིའི་ཆུ་སྲུང་སྐྱོབ་ལས་ཁང་གི་འགན་འཛིན་སི་མིད་གཉིས་ནས་ཧི་མ་ལ་ཡའི་གཙང་ཆུ་ཁག་གི་གལ་གནད་སྐོར་ལ་གསུང་བཤད་གནང་ཡོད་འདུག་ལྷན་ཚོགས་དེའི་ནང་བོད་མིའི་ཁོར་ཡུག་དོན་གཉེར་བ་ཚེ་ཆུ་སྒྲོལ་མ་ལགས་དང་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་གཉིས་དང་དེ་བཞིན་བལ་ཡུལ་གྱི་སྐུ་ཚབ་ཌོག་ཊར་མ་ནོ་ཧར་ཁཌ་ཀ་བཅས་ནས་མཉམ་ཞུགས་གནང་ཡོད་པ་རེད། འདི་ག་རླུང་འཕྲིན་ཁང་གིས་གོང་ཞུས་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་མཁན International Tibet Network ཅེས་པ་རྒྱལ་སྤྱིའི་འབྲེལ་མཐུད་ལས་ཁང་གི་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་སུ་རྒྱལ་སྤྱིའི་རང་བཞིན་ལྡན་པའི་ལྷན་ཚོགས་དེའི་ནང་ཧི་མ་ལ་ཡའི་རི་རྒྱུད་ཀྱི་ཆུའི་བདེ་འཇགས་ཐོག་དམིགས་བསལ་བགྲོ་གླེང་དེ་གནང་དགོས་དོན་དང་རྒྱབ་སྐྱོར་དང་གོ་སྒྲིག་གནང་མཁན་སུ་སུ་ཡོད་མེད་སྐོར་བཅར་འདྲི་ཞུས་པའི་ལན་དུ།
ཁ་སང་ཚེས་ཉི་ཤུ་ནས་ཉི་ཤུ་རྩ་བཞི་གི་ད་ལྟ་རིང་ལ་སུའི་ཌེན་གྱི་ད་ལྟ་ས་ཆ་སི་ཏོག་ཧོམ་ལ་རྒྱལ་སྤྱིའི་གྱི་ད World Water Week རྒྱལ་སྤྱིའི་གྱི་ད་ཆུ་དང་འབྲེལ་བའི་གྱི་ཚོགས་འདུ་ཆེན་པོ་ཅིག་ཚོགས་རེད། ཚོགས་འདུ་དེ་གི་ད་ལྟ་ཉིན་མཐའ་མ་དེ་ལ་ཚེས་པ་ཉི་ཤུ་རྩ་བཞི་ལ་དམིགས་བསལ་ད་ཨ་རི་གཞུང་གི་ད་ལྟ་ག་རེ་ཟེར State Department ཁོ་རང་ཚོ་གི་འགོ་ཁྲིད། པའི་ཐོག་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་ལ་ཆུ་དང་འབྲེལ་བའི་ཐོག་ནས་དཀའ་ངལ་ག་འདྲས་ཅིག་འཕྲད་ཀྱི་ཡོད་མེད་དེའི་ཐོག་ནས་ག་རེ་ཟེར་དགོས་རེད། ད་ལྟ་ང་ཚོ་བགྲོ་གླེང་ཅིག་གོ་སྒྲིག་ཞུས་རེད་ད་བགྲོ་གླེང་འདི་ཨ་རི་གཞུང་དང་མཉམ་དུ International Water Management Institute དེ་དང་འདི་ཡང་རྒྱལ་སྤྱི་གྱི་ད་ལྟ་ཆུ་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་མཁན་ཚོགས་པ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཁོང་ཚོ་གི་མཉམ་དུ་དེ་བྱས་ཨཱ་ནི། ད་ལྟ་ཚོགས་འདུ་དེ་ད་ལྟ་ད། གྲོས་བསྡུར་དེ་ཨཱ་ནི་ད། གོ་སྒྲིག་ཞུ་མཁན་གྱི་ནང་ནས་གཅིག་ད་ལྟ་རྒྱབ་སྐྱོར་གནང་མཁན་ཨཱ་ནི་རྒྱལ་ཁབ་ད་ལྟ། Czech Republic བྱས་ཨཱ་ནི Estonia ཨཱ་ནི Switzerland ཨཱ་ནི་ཡུ་ཀེ། གྲོས་བསྡུར་གྱི་དེ་ག་ལ་ཁོང་རྣམ་ཚོ་གིས་ཨཱ་ནི་རྒྱབ་སྐྱོར་གནང་རེད་ཨཱ་ནི་དེ་དང་མཉམ་དུ་ད། སྦྱིན་བདག་གནང་མཁན་ཚོགས་པ་གཞན་པ་ད་ཡོད་རེད་དེ་དང་མཉམ་དུ་ད་བོད་པའི་གི་ཚོགས་པ་ཨཱ་ནི། ICT International རྒྱལ་སྤྱིའི་ཨཱ་ནི། བོད་དོན་ལས་ཁུངས་དང། ITN། International Tibet Network། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང། བོད་པའི་ཚོགས་པ་འདི་ཚོ་གཉིས་ཀྱིས་དེ་ལ་སྦྱིན་བདག་བྱེད་ཆེད་ང་ཚོ་ཀྱིས་ཚོགས་འདུ་འདི་གོ་སྒྲིག་ཞུས་པ་རེད། ཧི་མ་ལ་ཡའི་རི་རྒྱུད་སྟེང་དུ་ཡོད་པའི་གཙང་ཆུ་ཁག་དང་བརྟན་འཇགས་འཁྱགས་རོམ་ཁག་ལ་འཛམ་གླིང་གི་སྣེ་མོ་གསུམ་པ་ཞེས་འབོད་སྲོལ་ཡོད་པ་ལྟར་ཧི་མ་ལ་ཡའི་རི་རྒྱུད་ཀྱི་འཁྱགས་རོམ་དེ་དག་ནི། འཛམ་གླིང་སྟེང་གི་མི་དམངས་ཐེར་འབུམ་གཅིག་དང་ཚེག་བརྒྱད་ཙམ་ཞིག་གི་འཚོ་བའི་རྟེན་གཞི་ཞིག་ཏུ་གྱུར་ཡོད་པར་མ་ཟད་འཛམ་གླིང་ནང་འཐུང་ཆུ་གཙང་མའི་ཚད་གཞི་དུམ་བུ་ལྔ་ཆ་གཅིག་རི་བོ་ཧི་མ་ལ་ཡ་ནས་ཡོང་གི་ཡོད་རེད། འོན་ཀྱང་གཙང་ཆུ་དེ་དག་སྟེང་དེང་གི་ཆར་ཆུ་རགས་དང་ཆུ་མཛོད་མང་པོ་ཞིག་བརྒྱབ་ཡོད་པའི་དོན་རྐྱེན་ལ་བརྟེན་ནས་ལྷོ་དང་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་མང་པོར་ཆུའི་དཀའ་ངལ་འཕྲད་ཀྱི་ཡོད་རེད། གནས་སྟངས་དེ་དག་གིས་རི་བོ་ཧི་མ་ལ་ཡའི་སྟེང་གི་སྣོད་བཅུད་ལྟོས་འབྲེལ་ཁག་ལ་དོ་ཕོག་བྱུང་བ་ཡིན་ཚེ་ཆུ་བོའི་གཤམ་དུ་ཡོད་པ་ལྷོ་ཨེ་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡ་ལ་སོགས་མི་འབོར་མང་བའི་རྒྱལ་ཁབ་མང་པོ་ཞིག་ལ་དཔལ་འབྱོར་དང་འཚོ་བའི་གནས་སྟངས་ལ་དཀའ་ངལ་འཕྲད་སྲིད་པའི་ཉེན་ཁ་ཡོད་རེད། དེ་འདྲ་སོང་ཙང་བགྲོ་གླེང་ཚོགས་འདུའི་བརྗོད་གཞི་ཁག་གི་ནང་བོད་དོན་དང་བོད་ནང་གི་གཙང་ཆུ་ཁག་གི་གནས་སྟངས་སྐོར་གླེང་མོལ་བྱུང་ཡོད་ན་ཞེས་བཅར་འདྲི་ཞུས་པའི་ལན་དུ།
ད་ད་ལྟ་ང་ཚོ་ཚོགས་འདུ་གི་དེའི་ནང་ལ་བརྗོད་གཞི་དང་དེ་འདྲ་བྱེད་དུས་ནི་དང་པོ་དམིགས་བསལ་གྱི་གསུང་བཤད་གནང་མཁན་དེ Uzra Zeya ཨ་ནི་ད་ལྟ Under Secretary ད་ལྟ་ཨ་རི་གཞུང་གི་བོད་པའི་བོད་དོན་ཐོག་ལ་དམིགས་བསལ་ཕྱག་ལས་གནང་མཁན་མོ་རང་གིས་གསུང་བཤད་གནང་སོང་གསུང་བཤད་ཀྱི་དེའི་ནང་ལ་ད་དམིགས་བསལ་ད་བོད་ནང་ལ་ད་ཆུ་གི་ཐོག་ནས་ཁོར་ཡུག་གི་ཐོག་ནས་དཀའ་ངལ་འཕྲད་ཀྱི་ཡོད་པ་དང་དཀའ་ངལ་དེ་ཡང་རྒྱ་ནག་གི་སྲིད་བྱུས་དང་ཆུ་ག་རེ་ཟེར་དང་ཆུ་མཛོད་བརྒྱབ་ཡ་དང་ཨ་ནི་དེ་ནས་གཏེར་ཁ་སྔོག་ཡ་དང་དེ་འདྲའི་དང་ཨ་ནི་ཅིག་འཛུགས་སྐྲུན་མང་པོ་ཅིག་དེ་འདྲའི་གི་བྱེད་པའི་རྐྱེན་གྱིས་ཨ་ནི་དཀའ་ངལ་འཕྲད་ཀྱི་ཡོད་པ་དང་ཨ་ནི་དཀའ་ངལ་དེ་ག་རེ་ཟེར་དགོས་རེད་ད་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་མང་པོ་ཅིག་ལ་ཨ་ནི་དེ་དོ་ཕོག་དང་དཀའ་ངལ་འཕྲད་ཀྱི་ཡོད་པ་དེ་འདྲའི་གི་ཐོག་ནས་དཔེ་གསུང་བཤད་དཔེ་ནན་པོ་གནང་སོང། ཨ་ནི་ད་གོང་དུ་ཞུས་པ་ནང་ལྟར་ད་ལན་གྱི་ལྷན་ཚོགས་དེའི་ནང་ལ་ཡང་ལྷན་རྒྱས་གཉིས་ནས་བོད་ནང་གི་གནས་སྟངས་རེད་ཁོར་ཡུག་གནས་སྟངས་སྐོར་ལ་ཡང་གསལ་བཤད་གནང་རྒྱུ་བྱུང་ཡོད་ན་ཞུས་པའི་ལན་དུ་བློ་བཟང་དབྱངས་འཛོམས་ལགས་ཀྱིས།
དེ་ནས་ད་ང་ཚོ་ད་ལྟ་གྲོས་བསྡུར་ནི་འདི་ནང་ལ་ནི་གསུང་བཤད་གནང་མཁན་གཅིག་ད་ལྟ་ང་ཚོ་བོད་པའི་གི་ད་ལྟ་ཚེས་བཅུ་སྒྲོལ་མ་ལགས་ཨ་རི་ནས་མོ་རང་ཕེབས་ཡོད་རེད་ཨ་ནི་དེ་ནས་བལ་ཡུལ་ནས IWMI ཨ་ནི Doctor། Manohara། ཡོད་རེད་ནི་དེ་ནས་ང་བྱས་ང་ཚོ་གི་དེ་ལྟ་གཏམ་བཤད་དེ་དེ་བྱས་པ་རེད་ད་གཏམ་བཤད་དེ་གཙོ་བོ་དེ་ཨ་ནི་ག་རེ་ཟེར་དགོས་རེད་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་ནས་ཨ་ནི་སྤྱི་བཏང་ད་ཁོར་ཡུག་དང་འབྲེལ་བའི་ཐོག་ནས་ཨ་ནི་ད་མི་སེར་གྱི་ད་ཆུ་དང་འབྲེལ་བའི་ཐོག་ནས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་དང་ཨ་ནི་དེ་དང་མཉམ་དུ་ད་ག་རེ་ཟེར་དགོས་རེད་ད་དཀའ་ངལ་དེ་འདྲའི་འཕྲད་པ་སྐབས་ལ་ཨ་ནི་དེ་ནས་ད་ཐབས་ཤེས་ག་འདྲས་ཡོད་རེད་དམིགས་བསལ་གྱི་ད་དཔེར་ན་དཀའ་ངལ་འདི་འཕྲད་ཡོང་དུས་ག་ལ་ཨ་ནི་གཅིག་གི་བུད་མེད་རེད་ཨ་ནི་དེ་ནས་ད་དེ་ཚོ་གི་སྒང་ནས་དཀའ་ངལ་ག་འདྲས་སེ་འཕྲད་ཀྱི་ཡོད་མེད་དང་ཨ་ནི་ད་བོད་ལ་ཨ་ནི་ག་རེ་ཟེར་དམིགས་བསལ་གྱི་ད་ཧི་མ་ལ་ཡ་རི་རྒྱུད་གི་ནང་ནས་ཨ་ནི་གནམ་གཤིས་འགྱུར་ལྡོག་དང་དེ་འདྲས་ཀྱི་ཨ་ནི་གཏན་འཇགས་འཁྱགས་རོམ་དང་དེ་ཚོ་ལ་ག་འདྲས་སེ་ཅིག་ཁྱད་པར་འགྲོ་གི་ཡོད་མེད་དང། ད་བོད་ཀྱི་གཡས་གཡོན་འདི་ལ་ཨ་ནི་ད་ལྟ་ཆུ་མཛོད་ཆེན་པོ་བརྒྱབ་པའི་རྐྱེན་གྱིས་ཨ་ནི་ཉེན་ཁ་འདི་ཉེ་འགྲམ་གྱི་ཁྱིམ་མཚེས་རྒྱལ་ཁབ་དང་ཉེ་འགྲམ་གྱི་དེ་ཚོ་ལ་ཨ་ནི་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་མེད་ཨ་ནི་མཐའ་མ་ཐག་གཅོད་དེ་ལ་ད་ག་རེ་ཟེར་དགོས་རེད་ད་ཐབས་ལམ་ག་རེ་ཡོད་མེད་དང་དེ་འདྲས་ཀྱི་ཐོག་ནས་ང་ཚོ་གིས་ད་གྲོས་བསྡུར་ཤུགས་ཆེན་པོ་ཅིག་བྱུང་རེད། ཁོང་ཡིན་པ་ཡིན་ན་བགྲོ་གླེང་ཚོགས་འདུ་འདི་རིགས་ནང་ལ་ཡང་ཐེངས་མང་པོ་ཕེབས་མྱོང་ཡོད་པ་ཞིག་རེད་ཞུས་ཙང་ད་ལན་གྱི་བཞུགས་མོལ་ཚོགས་འདུ་འདིར་དམིགས་བསལ་ཚོར་སྣང་རེ་ཡང་ན་ཐུགས་བློ་ཁེངས་ཤོས་ག་རེ་བྱུང་སོང་ཞུས་པའི་ལན་དུ། ད་གྲོས་བསྡུར་འདི་ཚོ་ནང་ནས་ད་ང་རང་གིས་ད་བསམ་ཚུལ་བྱས་བ་ཡིན་ན་ད་གྲོས་བསྡུར་འདི་དཔེ་ཡག་པོ་གཅིག་བྱུང་སོང་བསམ་གྱི་འདུག་གང་ཡིན་ཟེར་ན་ད་དམིགས་བསལ་གྱི་ད་ལྟ་གི་ག་རེ་ཟེར་དགོས་རེད་ད་གྲོས་བསྡུར་གྱི་འདི་ན་བོད་རང་གི་ཐོག་ནས་ད་ང་རང་ད་ཨ་ནི་ཚེས་བཅུ་སྒྲོལ་མ་ང་རང་གཉིས་ཡིན་ན་ཨ་ནི། དམིགས་བསལ་གྱི་བོད་ནང་ལ་ད་ཅིག་གནམ་གཤིས་འགྱུར་ལྡོག་དང་དམིགས་བསལ་གྱི་དེའི་སྒང་ནས་རྒྱ་མི་གི་ཅིག་སྲིད་ཇུས་དེ་འདྲས་ཀྱི་ཐོག་ནས་བོད་ཀྱི་ཆུ་བོ་དེ་ཚོ་ལ་ཁོ་རང་ཚོ་གི་སྲིད་ཇུས་ག་རེ་འཛིན་གྱི་ཡོད་མེད་དང་དེ་གི་ཉེན་ཁ་ག་རེ་ཡོད་མེད་ཁྱིམ་མཚེས་རྒྱལ་ཁབ་ལ་ཉེན་ཁ་ག་རེ་ཡོད་མེད་དང་ཐབས་ལམ་ད་ག་རེ་ག་རེ་བཙལ་ཐུབ་ཀྱི་ཡོད་མེད་དེ་འདྲས་ཀྱི་ཐོག་ནས་ང་ཚོ་གི་དཔེ་ཞིབ་ཚགས་པོ་གི་ཐོག་ནས་ང་ཚོ་གི་དེ་ན་ལ་ད་ཅིག་གསལ་བཤད་བྱས་དང་འདྲས། གྲོས་བསྡུར་བྱེད་རྒྱུའི་གོ་སྐབས་བྱུང་སོང་ཨ་ནི་དེ་དང་མཉམ་དུ་དམིགས་བསལ་གྱི་ཨ་ནི་ཚོགས་འདུ་ནང་ལ་ཚོགས་བཅར་བ་མང་པོ་ཅིག་ཕེབས་འདུག་ཚོགས་བཅར་བ་མང་པོ་ཅིག་ནི་ཨ་ནི་གཞུང་གི་སྐུ་ཚབ་དེ་འདྲ་མང་པོ་ཞིག་ཅིག་ཕེབས་འདུག་ཨ་ནི་ཁོ་རང་ཚོ་གིས་ཅིག་བོད་ཀྱི་གནད་དོན་དང་དམིགས་བསལ་ད་ཆུ་རགས་བརྒྱབ་པའི་དེ་འདྲའི་གི་རྐྱེན་གྱིས་ཅིག་ཡར་ཀླུང་གཙང་པོ་ལ་ག་འདྲ་ཅིག་ཨ་ནི་དཀའ་ངལ་འཕྲད་ཀྱི་ཡོད་མེད་དང་ཨ་ནི་དེ་ནས་ད་བོད་ནང་ལ་ད་དམིགས་བསལ་གྱི་ད་འབྲོག་པ་གནས་སྤོས་དང་དེ་འདྲའི་གི་ཐོག་དང་ཨ་ནི་དེ་ནས་ཅིག་གཏེར་ཁ་སྔོག་འདོན་དང་དེ་འདྲའི་གི་ཐོག་ནས་ཨ་ནི་ཅིག་གྲོས་བསྡུར་དང་དེ་འདྲའི། དཔེ་ཡག་པོ་ཅིག་བྱུང་སོང་བསམ་གྱི་འདུག་ད་དེ་ད་ལྟ་གི་དམིགས་བསལ་གྱི་ད་ཚོགས་འདུ་དེ་འགྲོ་བྱ་བྱ་བ་ན་ད་ཚོགས་འདུ་དེ་གི་ཚོགས་ཁང་རང་ནང་ལ་ད་ཅིག་ང་རང་ཚོ་གི་ད་ཅིག་ཚོགས་ཁང་ཅིག་གླ་བྱས་ནས་དེ་ནས་ཁོ་རང་ཚོ་གི་ད་གོ་སྒྲིག་ཞུས་ཆོག་པ་ཡིན་དུས་ག་ལ་འདི་ན་ཚོགས་བཅར་བ་ད་རྒྱལ་ཁབ་མང་པོ་ནས་ཕེབས་མཁན་འདི་ཚོ་ཚང་མ་མང་པོ་ཅིག་སླེབས་སོང་འདི་ད་ང་ཚོ་ལ་དཔེ་གོ་སྐབས་བཟང་པོ་ཅིག་ངེད་ཀྱིས་མཐོང་སོང་ད་སྤྱིར་བཏང་ཚོགས་འདུ་འདི་འདྲ་ཆེན་པོ་འདི་འདྲའི་གི་སྐབས་ལ་ཡིན་པ་ཡིན་ན་ཨ་ནི་བོད་པའི་གི་རང་གི་ཐོག་ནས་ཅིག་གནད་དོན་འདི་སྒང་ལ་ཨ་ནི་ཅིག་འགྲེལ་བཤད་རྒྱག་མཁན་ད་ག་རེ་ཟེར་ད་གནད་དོན་ཅིག་གླེང་སློང་བྱེད་མཁན་དཔེ་དཀོན་པོ་ད་འདི་འདྲས་ཆགས་གི་ཡོད་རེད་བྱས་ཙང་ད་ད་འདྲ་སྒྲོག་བྱས་ནས་དམིགས་བསལ་གི་ད་ང་རང་ཚོ་ཚོགས་ཁང་རང་གི་ནང་ལ་ཨ་ནི་ཅིག་ཚོགས་འདུ་གི་གོ་སྒྲིག་ཞུས་ནས་ད་བོད་པའི་གི་གནད་དོན་གི་སྒང་ལ་ཅིག་བཤད་བ་ད་འདི་དཔེ་གནད་འགག་ཅིག་མཐོང་སོང་གང་ཡིན་ཟེར་ན་སྤྱིར་བཏང་ད་རྒྱལ་སྤྱིའི་གི་དོ་སྣང་འདི་གོང་དུ་ད་སྔ་ཅིག་རྒྱལ་སྤྱིའི་གི་ཁོར་ཡུག་དང་ཨ་ནི་དེ་འདྲའི་གི་ཐོག་གནམ་གཤིས་འགྱུར་ལྡོག་དང་དེ་འདྲའི་གི་ད་ཚོགས་འདུ་ཁ་ཤས་ཅིག་ལ་བཅར་ཡ་རག་སོང། ཨ་ནི་ཚོགས་འདུ་དེར་འགྲོ་བ་ཅིག་ཆ་བཞག་ད་ཚོགས་འདུ་དེ་ཚོར་འགྲོ་བ་ཅིག་ཆ་བཞག་པ་ཡིན་ན་ཨ་ནི་སྤྱི་བཏང་བོད་རང་གི་སྒང་ན་ཅིག་གླེང་མོལ་བྱེད་མཁན་དང་ཅིག་གྲོས་བསྡུར་བྱེད་མཁན་དང་དེ་འདྲའི་དཔེ་དཀོན་པོ་རེད་མ་གཞི་ད་རྒྱ་ནག་གི་གནོན་ཤུགས་དང་དེ་འདྲའི་གི་ཐོག་ནས་ཨ་ནི་ཁོ་རང་ཚོ་གི་བོད་རང་གི་ཐོག་ནས་ཅིག་གླེང་མོལ་བྱེད་མཁན་དེ་དཔེ། ག་རེ་ཟེར་དགོས་རེད་ད་ཕལ་ཆེར་ཡང་མེད་པ་རེད་ཟེར་ན་ཡང་མ་འགྲིག་པ་ཅིག་འདུག་དེ་འདྲའི་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་ད། ད་ལྟ་ང་ཚོ་ཨ་རིའི་གཞུང་གི་རང་གི་ཐོག་ནས་ཅིག་གོ་སྒྲིག་ཞུ་ཡོང་དུས་ག་ལ་འདི་ལ་མི་མང་པོ་ཅིག་དོ་སྣང་བྱེད་ཡ་དང། བོད་དམིགས་བསལ་གི་བོད་ནང་གི་གནད་དོན་དང་བོད་ཀྱི་ད་ཆུ་དང་དེ་འདྲའི་ད་གནམ་གཤིས་འགྱུར་ལྡོག་དང་འདི་ག་ལ་ཨ་ནི་མི་ཚང་མ་གི་དོ་སྣང་དང། དེ་གནང་ཐུབ་ཡ་འདི་ད་ང་ཚོ་སྒེག་པའི་གོ་སྐབས་ཆེན་པོ་ཅིག་ད་ལྟ་མ་འོངས་པ་ལ་གཅིག་ཨ་རིའི་གཞུང་རང་འདི་རེད་ཨ་ནི་འདི་ནས་ད་ཨ་རི་མིན་པའི་ཨ་ནི་ང་ཚོ་བོད་པའི་གི་གནད་དོན་གི་སྒང་ལ་ཅིག་དོ་སྣང་ཡོད་མཁན་རྒྱལ་ཁབ་གཞན་པ་འདི་ཚོ་གི་ཨ་ནི་རྒྱལ་སྤྱིའི་གི་ཚོགས་འདུ་འདི་འདྲའི་ཆེན་པོ་ཁག་ལ་ཨ་ནི་འདི་འདྲའི་གོ་སྒྲིག་གནང་ཐུབ་པ་ཡིན་ན་ང་རང་ཚོ་ལ་གོ་སྐབས་དཔེ་གནད་འགག་ཅིག་ཆགས་ཀྱི་འདུག་ཨ་ནི་དེའི་གོ་སྐབས་དེ་བྱུང་ཡོང་དུས་ག་ལ་ཨ་ནི་མི་སེར་གི་ད། འཚེར་སྣང་དང་འཛེམ་སྣང་མེད་པའི་ཐོག་ནས་དངོས་ཡོད་ཀྱི་གནས་ཚུལ་དེ་ཨ་ནི་ཅིག་ཁ་སངས་པོའི་ཐོག་ནས་བཤད་དགོས་ཡས་དེ་ངེད་ཀྱིས་དཔེ་གལ་ཆེན་པོ་ཅིག་མཐོང་གི་འདུག། ཧི་མ་ལ་ཡའི་རི་རྒྱུད་ཀྱི་ཆུ་བོའི་ཐོན་སྐྱེད་ཡོད་པ་ཁག་ལ་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་དང་འབྲེལ་ཡོད་སྲིད་གཞུང་ཁག་གིས་ཧམ་ཤེད་ཀྱི་བྱ་སྤྱོད་ཁག་ལ་བརྟེན་ནས་མ་འོངས་པར་ཆུ་བོའི་ཐོན་སྐྱེད་དང་གཙང་ཆུ་ཁག་སྟངས་འཛིན་བྱེད་སྟངས་ལ་དཀའ་ངལ་འཕྲད་སྲིད་པ་ཁག་སེལ་ཐབས་ལ་དམིགས་ཏེ་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་ནས་གཙོ་སྐྱོང་གནང་བའི་བགྲོ་གླེང་འདིར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་དོན་འབྲེལ་མཐུད་ལས་ཁང་གཉིས་ནས་མཐུན་འགྱུར་ཞུས་ཡོད་པ་རེད། དེ་རིང་ང་ཚོའི་ལས་རིམ་འདི་འདིར་ཡང་མཇུག་སྒྲིལ་ཞུ་གི་ཡིན་ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་ལེ་ཚན་རྗེས་མར་མཇལ་ཡོང།